ནི་ཁོང་ཚོའི་གི་ད་ད་མུ་གྷལ་པ་ཁོ་རང་ཚོའི་གི་འོག་ལ་ཡ་ས་ཆ་རེད་པ་ག་རེ་ག་རེ་ཡོད་མེད་ཨ་ནི་ས་ཆ་དེ་གི་ཨ་ནི་ཞིབ་ཕྲ་བྱས་ན་རེད་པ་གནས་སྟངས་དེ་གི་ད་ཆ་ཚང་ལ་བྲིས་ཡོད་རེད་ཨ་ནི་གནམ་གཤིས་རེད་པ་གནམ་གཤིས་ག་འདྲ་ག་འདྲ་ཅིག་ལོ་གཅིག་ལ་ཡ་གནམ་གཤིས་ག་རེ་ག་རེ་སྟོན་གྱི་ཡོད་མེད་དེ་གི་ཆ་ཚང་ཞིག་བྲིས་ཡོད་རེད་འདི་དང་མཉམ་དུ་ལ་ཡ་ཁོ་རང་ཚོ་ལ་ཡ་དཔལ་འབྱོར་ག་རེ་ག་རེ་ཡོད་མེད་རེད་པ་ཐོན་ཁུངས་ག་རེ་ག་རེ་ཡོད་མེད་དེ་གི་ཆ་ཚང་བྱས་ནས་མུ་ག་པ་དེ་ནང་དུ་འགྲེལ་བཤད་བརྒྱབ་ཡོད་རེད། ད་དུམ་བུ་བཞི་པ་དང་ལྔ་པ་ནང་ལ་ཡང་ཁོ་རང་ཚོའི་ག་རེ་འགྲེལ་བཤད་བརྒྱབ་ཡོད་རེད་ཟེར་ན། ལུང་པ་གཅིག་གི་ནང་ལ་ཡང་མི་མང་གི་ཤེས་ཚད་ཤེས་ཡོན་གི་རེད་པ་གནས་ཚད་དེ་ག་གང་ཙམ་རེད་ཤག། འདི་འགྲེལ་བཤད་བརྒྱབ་ཡོད་རེད། འདི་དང་མཉམ་དུ་ལ་ཡང་ནི་ལུང་པ་འདིའི་ནང་ལའི་མི་མང་མང་ཆེ་བ་གི་ཆོས་ཉམས་ལེན་ག་རེ་བྱེད་ཀྱི་འདུག་རེད་པ། འདི་ཞིབ་ཕྲ་ཨ་ནི་རིག་གཞུང་རེད་པ། ཨ་ནི་ག་འདྲ་ག་འདྲ་རེད་འདུག་འདི་གའི་ཆ་ཚང་བྱས་ནས་དུམ་བུ་བཞི་པ་དང་ལྔ་པ་ནང་ལ་འགྲེལ་བཤད་བརྒྱབ་ཡོད་རེད།

ནི་གླ་ཕོགས་ག་ཚོད་ག་ཚོད་སྤྲད་དགོས་ཡོད་མེད་འདི་གའི་ཆ་ཚང་རེ་ལབ་ཡོད་རེད་ད། ཡང་ས་ཆ་ཁག་ཅིག་ལ་རེད་པ་ཁོང་ཚོ་གིས་འདི་འདྲས་བྱས་ནས་ཐག་གཅོད་བྱེད་དགོས་རང་ཡོད་མ་རེད། ཨ། འདུག་བྱས་ནས་ཁོ་ཚོ་ལ་ཨ་ནི་ཨ་ནེ་ཨག་པར་གྱི་ད་དེབ་འདི་ནང་ལ་སྐྱོན་མང་པོ་ཅིག་འདུག་བྱས་ནས་མང་པོ་ཅིག་རྙེད་རེད། ད་ཡིན་ན་ཡང་ཨ་ནེ་ཨག་པར་གྱི་དེབ་འདི་ནང་ལ་སྐྱོན་རྐྱང་རྐྱང་བྱས་ཡང་ཅིག་ཡག་པོ་ཅིག་མ་བྲིས་པ་འདི་འདྲས་ཅིག་རེད་པས་ལབ་ན་འདི་འདྲས་ཡོད་མ་རེད། ཨ་ནི་སྐྱོན་རེད་པ་ཁ་ཤས་ཅིག་མཐོང་བ་རེད། ནི་མང་ཆེ་བ་འབྲི་ཁུངས་ཁོ་རང་ཚོ་ཡང་དག་པ་ཅིག་འདི་འདྲས་ཅིག་བྲིས་ཡོད་རེད། ད། གལ་སྲིད་ཅིག་གི་རེད་པ་དུས་རབས་བཅུ་བདུན་བཅོ་བརྒྱད་འདི་འདྲའི་སྒང་ལ་ཡང་ང་ཚོ་ཨ་ནི་དམིགས་བསལ་གྱི་ད་ལྟ་གྲོང་གསེབ་འདི་འདྲའི་སྒང་ལ་ཉམས་ཞིབ་ཅིག་བྱེད་ཀྱི་ཡོད་པ་ཡིན་ན་ད། ད་ཁོང་འདི་གི་དེབ་ཨ་ནི་ཁུངས་ད་ཡག་ཤོས་ཅིག་ཡིན་ལབ་ནས་ངོས་འཛིན་བྱེད་དགོས་རེད་ད། ད་འདུག་སེ་བྱས་ནས་ང་ཚོ་ད་རིང་གི་སློབ་ཚན་གྱི་ལེ་ཚན་དེ་ང་ཚོ་རེད་པ་ཨ་ནི་ཅིག་ཚར་བ་བྱས་ཨ་ནི་ཁྱོན་བསྡོམས་པས་ད་ང་ཚོ་སློབ་ཚན་བརྒྱད་པ་འདི་ང་ཚོ་འདུག་སེ་བྱས་ནས་ཨ་ནི་འགྲེལ་བཤད་དེ་གྲུབ་ཟིན་པ་བྱས་ཨ་ནི་ད་ང་ཚོ་རྗེས་མའི་ལེ་ཚན་ནང་ལ་འདི་གའ་ནི་སློབ་ཚན་བརྒྱད་པའི་ག་བྱས་ནི